ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་གཤམ་ལ་གུས་པས་གཟའ་འཁོར་འདི་ནང་ཐོན་པའི་བོད་དོན་གལ་ཆེ་ཁག་ཕྱོགས་བསྒྲིགས་བྱས་པའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། བོད་མགོ་ལོག་དགའ་བདེ་ནས་ཡིན་པ་ཁོར་ཡུག་ལས་འགུལ་བ་དང་ལྐོག་ཟ་རུལ་སུངས་ཐེར་འདོན་གནང་མཁན་ཨ་ཉག་སེང་གྲགས་ལགས་ཀྱི་གྱོད་དོན་བསྐྱར་ཞིབ་དགོས་པའི་ཞུ་གཏུགས་ལ་ཞི་ཨན་ཆེས་མཐོའི་མི་དམངས་ཁྲིམས་ཁང་ནས་ད་དུང་ཡང་ཞིབ་འཇུག་མེད་པར་ལུས་ཡོད་པ་ཨ་ཉག་སེང་གྲགས་ལགས་ཀྱི་སྒེར་གྱི་ཁྲིམས་རྩོད་པ་ལིན་ཅི་ལའེ་ལགས་ཀྱིས་བཤད་ཡོད་པའི་གནད་དོན་དེའི་སྐོར་ལ་འདི་ག་ཨ་རིའི་རླུང་འཕྲིན་ཁང་ནས་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་ཞི་བདེ་ཟླ་བ་ལགས་སུ་བཅར་འདྲི་ཞུས་པའི་སྐབས་ཁོང་གིས་གསུངས་དོན་ཨ་ཉག་སེང་གྲགས་ལགས་ད་ལྟའི་ཆར་མཚོ་སྔོན་ཞིང་ཆེན་མིན་ཡན་བཙོན་ཁང་ནང་ཡོད་ཅིང་ཁོང་གིས་མི་ལོ་དྲུག་གི་གོང་དུ་སྐབས་དེའི་སྤྱི་ཚོགས་ཀྱི་དངོས་ཡོད། དཀའ་ངལ་ལ་གདོང་ལེན་བྱས་པར་རྒྱ་ནག་གཞུང་གིས་སྤྱི་ཚོགས་གཏོར་བཤིག་བཏང་བའི་ཉེས་འཛུགས་བྱས་པར་ངོས་ལེན་མེད་ཅེས་ཐོག་མར་མགོ་ལོག་མི་དམངས་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པར་ཁྲིམས་ཁང་དེས་ངོས་ལེན་བྱས་མེད་པ་དང་དེ་རྗེས་མཚོ་སྔོན་ཞིང་ཆེན་གྱི་ཆེས་མཐོའི་མི་དམངས་ཁྲིམས་ཁང་ལ་ཡང་ཞུ་གཏུག་བྱས་ཀྱང། ངོས་ལེན་མེད་པའི་འགྲེལ་བརྗོད་བྱས་ཡོད་པ་རེད། དེ་བཞིན་སྔ་ལོའི་ཟླ་བ་བདུན་པའི་ནང

བྱས་ཏེ་བཙོན་འཇུག་ཁྲིམས་ཐག་བཅད་པ་དེ་ནི་ཁྲིམས་མཐུན་ཞིག་མིན་པའི་གསལ་སྟོན་གནང་ཡོད་པ་རེད་གཞི་རྩའི་ཨ་ཉག་སེང་གྲགས་ལགས་འཛིན་བཟུང་མ་བྱས་གོང་ལ་ཁོང་གིས་བོད་ནང་ཁྲིམས་འགལ་གྱི་གཏེར་ཁ་སྔོག་འདོན་དང་ཁྲིམས་འགལ་གྱི་རི་དྭགས་རྔོན་རྒྱག་གིས་སྲོག་ཆགས་ལྐོག་གསོད་སོགས་ལ་ངོ་རྒོལ་གནང་ཡོད་པ་རེད་དེ་བཞིན་ས་གནས་སྲིད་གཞུང་ནང་ལྐོག་ཟ་རུལ་སུངས་སོགས་ལ་ཡང་ངོ་རྒོལ་གྱི་ལས་འགུལ་སྤེལ་གནང་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་དགུ་པའི་ནང་དགའ་བདེ་རྫོང་སྤྱི་བདེ་ཁང་གི་ཉེན་རྟོག་མི་སྣས་ཨ་ཉག་སེང་གྲགས་ལགས་ལ་མང་ཚོགས་བསྡུ་སྐོང་གིས་སྤྱི་ཚོགས་ལྷིང་འཇགས་མེད་པ་བཟོ་བ་དང་འཁྲུག་རྩོད་དང་རྙོག་དྲ་སློང་བ་སོགས་ཀྱི་ཉེས་མིང་བཀལ་ནས་འཛིན་བཟུང་བྱས་ཏེ་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བ་བཅུ་གཉིས་པའི་ཚེས་དྲུག་ཉིན། མགོ་ལོག་མི་དམངས་ཁྲིམས་ཁང་ནས་ཁོང་ལ་མི་ལོ་བདུན་གྱི་བཙོན་འཇུག་ཁྲིམས་ཐག་བཅད་པ་དང་ད་ལྟའི་ཆར་ཨ་ཉག་སེང་གྲགས་ལགས་བཙོན་འཇུག་བྱས་ནས་ལོ་ངོ་དྲུག་འགྲོ་བཞིན་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་གྱི་མཛད་འཆར་ཁག་ལེགས་གྲུབ་གནང་སྟེ་སྤྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱང་རྒྱུ་གཏན་འཁེལ་གནང་བ་བཞིན་འདི་ཚེས་བཅོ་བརྒྱད་ཉིན་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེ་ནང་གནས་གཟིགས་དང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་པ་རེད། སྐབས་དེར་མགོན་པོ་མཆོག་ནས་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་སའི་གནས་ཁྱད་པར་ཅན་འདིར་ཞལ་འཛོམས་ཀྱིས་འགྲོ་བ་སྤྱི་ལ་དགེ་བའི་སྨོན་ལམ་སྐྱོན་རྒྱུ་བྱུང་བར་སྐལ་བ་བཟང་པོ་ཡིན་པ་དང། དེ་རིང་ཁ་སང་སངས་རྒྱས་ཀྱི་ཆོས་འདི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུངས་པ་ནང་བཞིན་གྱིས་དེ་སྔ་སངས་རྒྱས་ཀྱི་ཆོས་མ་དར་སའི་ཡུལ། ཚོ་ལས་ད་རིག་ཁྱེད་ཚོ་ནང་ཆོས་ལ་ཡང་དོ་སྣང་གསར་པ་ཅིག་བྱེད་བསྡད་ཀྱི་ཡོད་རེད་ཨ་ནས་ང་རང་ཚོ་འདི་ཕ་མེས་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ད་རྗེས་འབྲངས་བྱས་ཨ་ནས་ད་རིག་གནས་ཁྱད་པར་ཅན་དེ་ཨེ་ནས་ང་ཚོ་རུག་རུག་བྱས་བྱས་འདུག་ད་སྨོན་ལམ་རྒྱག་ཡག་གི་གོ་སྐབས་བྱུང་པ་རེད་ཞེ་དྲག་སྐལ་བ་བཟང་པོ་ཡིན་ཨ་ནས་ང་རང་ཚོས་ཇི་ལྟར་བོད་ཀྱི་གསོལ་བ་བཏབ་པ་ནང་བཞིན་གྱི་ད་གང་ལྟར་བས་ཚེ་རབས་ནས་ཚེ་རབས་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱན་དྲངས།

གཞིས་བྱེས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཟླ་བ་གཅིག་ལྷག་རིང་གི་མཛད་འཆར་མང་དག་ཅིག་བསྐྱངས་གནང་མཛད་པའི་ཁྲོད་ནས་གཙོ་བོ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་སྒོ་དང་འཛམ་གླིང་ཞི་བདེའི་སྨོན་ལམ་ལ་དབུ་བཞུགས་ཀྱིས་བཀའ་སློབ་བསྩལ་གནང་བ་མ་ཟད་ཉིན་གསུམ་རིང་བོད་རིགས་དང་ཧི་མ་ལ་ཡའི་རིགས་རྒྱུད་གཙོ་བོ་བྱས་པའི་ཕྱི་རྒྱལ་རྒྱལ་ཁབ་གང་ས་ནས་ཕེབས་པའི་དད་ལྡན། ཁྲི་ཕྲག་མང་པོར་ཆོས་དབྱིངས་བསྟོད་པའི་གསུང་ཆོས་དང་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་གི་ཆོས་འབྲེལ་བཀའ་དྲིན་སྩལ་གནང་མཛད་པ། དེ་བཞིན་སྤྱི་ལོ་གསར་པའི་ཚེས་གཅིག་ཉིན་མགོན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད་ལ་གདན་ས་གསུམ་གཙོ་བོ་བྱས་པའི་བཀྲ་ཤིས་ལྷུན་པོ་དང་རྭ་སྟོད་གྲྭ་ཚང་བཅས་ཀྱི་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་གྱི་ཕྱག་འཁྱེར་གནང་བའི་མཛད་སྒོར་དབུ་བཞུགས་ཀྱིས་བཀའ་སློབ་བཀའ་དྲིན་སྩལ་གནང་མཛད་པ་བཅས་ཀྱི་མཛད་འཆར་བསྐྱངས་གནང་མཛད་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རྡ་ས་ཧིན་བོད་མཛའ་འབྲེལ་ཚོགས་པའི་བཀོད་སྒྲིག་དང་བདེ་ལེགས་སྨན་ཁང་དང་ཀང་རཱ་ཧྥོར་ཊི་སི་སྨན་ཁང་གཉིས་ཀྱི་མཐུན་འགྱུར་རམ་འདེགས་འོག་བཞུགས་སྒར་ནས་ལམ་ཐག་ཀི་ལོ་མི་ཊར་ལྔ་བཅུ་སར་ཆགས་པའི་ལུང་ཀོ་ས་རི་ཁུལ་གྱི་རྒྱ་གར་ཡུལ་མི་ཚོར་དམིགས་ཏེ་རིན་མེད་སྨན་སྒར་ཞིག་བཙུགས་གནང་ཡོད་ཅིང་སྨན་སྒར་དེའི་གོ་སྒྲིག་སྐོར་དང་སྨན་བཅོས་མཐུན་འགྱུར་ཇི་གནང་སྐོར་ལ་འདི་ག་རླུང་འཕྲིན་ཁང་ནས་ས་གནས་དེ་གར་ཆེད་སྐྱོད་གནང་མཁན་བདེ་ལེགས་སྨན་ཁང་གི་འགན་འཛིན་ཟླ་བ་ཕུན་དཀྱིལ་ལགས་སུ་ཞལ་པར་བརྒྱུད་བཅར་འདྲི་ཞུས་པར་རྩ་བའི་ཧིན་བོད་མཛའ་འབྲེལ་ཚོགས་པས་ལོ་ལྟར་རྒྱ་གར་གྱི་ཡུལ་མིར་དམིགས་ནས་རིན་མེད་སྨན་སྒར་གོ་སྒྲིག་ཐོག་ལ་བདེ་ལེགས་སྨན་ཁང་གིས་དགོས་ངེས་ཀྱི་མཐུན་འགྱུར་ཚང་མ་སྦྱོར་སྤྲོད་བྱེད་ཀྱི་ཡོད་པ་ལྟར་བདེ་ལེགས་སྨན་ཁང

མ་འགོ་ཡ་རྒྱུ་མཚན་དེ་ད་ག་རང་ཆགས་བསྡད་ཀྱི་འདུག་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་ཁོ་རང་ཚོ་དེ་མཐུན་རྐྱེན་ཁྱོན་ནས་མེད་པའི་སྒང་ནས་དེ་ནི་དཀའ་ངལ་ད་ལྟ་དཔལ་འབྱོར་སྒང་ལ་ཡང་དཀའ་ངལ་ཧ་ལས་པའི་ཆེན་པོ་འཕྲད་དེ་མ་ཟད་ད་གྲོང་གསེབ་དེ་ཚོ་ཅིག་ཁྲ་ལ་ཁྲུན་པོའི་དུང་བ་ལ་ཅིག་ན་བདེ་སྡུག་ག་དུས་སྨན་ཁང་ལ་འགྲོ་མ་ཐུབ་ཡ་གི་གནས་སྟངས་མང་པོ་ཞིག་འདུག་འདི་ཐོག་ནས་ད་ང་ཚོའི་གི་ཧིན་བོད་མཛའ་འབྲེལ་ཚོགས་པའི་ཐོག་ནས་ཀྱང་ཡུལ་མི་ཚོ་ལ་འབྲེལ་བ་བྱས་ནས་ད། དམིགས་ཡུལ་ལྟེ་བ་གཅིག་ད་རྒྱ་གར་ཡུལ་མི་ཚོ་ལ་ང་ཚོ་གི་འབྲེལ་བ་བཟང་པོ་བཟོ་ཡག་དང་ཨ་གཅིག་གྲོང་གསེབ་དུ་བ་ལ་ང་ཚོ་ཕ་གིར་འགྲོ་དུས་སྐབས་དུ་ཁོ་རང་ཚོ་གི་གཅིག་ཧིན་བོད་མཛའ་འབྲེལ་ཚོགས་པ་ལབ་ན་ག་འདྲ་གཅིག་ཡོད་རེད་ལ་དེ་སྐབས་དེ་དུས་སྐབས་དུ་ང་ཚོ་ཧིན་བོད་མཛའ་འབྲེལ་ཚོགས་པའི་སྒང་ལ་ཡང་འགྲེལ་བཤད་སྐྱོན་ཡག་དང་དེ་ནི་ད་ལྟ་བོད་པ་དང་རྒྱ་གར་གི་ཐུན་མོང་ནི་ད་ལྟ་ཚོགས་པ་གཅིག་ཡོད་རེད་དེ་གི་ག་དུས་ནས་དེ་འདྲའི་གནང་བསྡད་ཀྱི་ཡོད་རེད་ཁོ་རང་ཚོ་གི་ཨ་ལས་དེ་བོད་པ་ལབ་ན་ག་འདྲ་རེད་ལབ་དེ་འདྲའི།

བཞུགས་སྒར་ཉེ་ཁུལ་གྱི་རྒྱ་གར་གྱི་ས་ཁུལ་ལུང་ཁུག་སྨན་བཅོས་ཀྱི་མཐུན་འགྱུར་ཐོབ་དཀའ་བའི་འཁོས་ཞན་ས་ཚིགས་མི་འདྲ་བར་ཆེད་སྐྱོད་ཀྱིས་སྨན་བཅོས་མཐུན་འགྱུར་གནང་དང་གནང་མུས་ཡིན་པ་དང་ད་རེས་ཀྱི་སྨན་སྒར་དེའི་ཐོག་ནས་ཀྱང་ཐོག་མར་ས་གནས་མི་མང་ལ་ཁ་ཚ་དགོས་གཏུགས་ཀྱི་སྨན་བཅོས་མཐུན་འགྱུར་བྱེད་དགོས་སྔོན་ཚུད་ནས་རྒྱུས་ལོན་གྱིས་གོ་སྒྲིག་གནང་བ་ཞིག་ཡིན་པ་རེད་དེ་བཞིན་ས་གནས་མི་མང་དང་བོད་མིའི་དབར་གྱི་འབྲེལ་ལམ་གོང་མཐོར་གཏོང་ཕྱིར་ཧིན་བོད་མཛའ་འབྲེལ་ཚོགས་པའི་ངོས་ནས་ཁོར་ཡུག་གཙང་བཟོའི་ལས་གཞི་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བྱེད་ཀྱི་དམིགས་བསལ་དུས་ཆེན་དང་སྟབས་བསྟུན་ནས་ཧི་མ་ལ་ཡའི་དུས་སྟོན་སྲུང་བརྩི་སོགས་མི་རིགས་གཉིས་ཀྱི་མཐུན་ལམ་དང་འབྲེལ་བའི་ལས་གཞི་སྣེ་མང་ཞིག་སྤེལ་བཞིན་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་བཅོ་བརྒྱད་ཉིན་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་རྒྱ་གར་ནང་གི་ཨ་རིའི་རོགས་ཚོགས་ཀྱི་སྐུ་ཚབ་ལྕམ་བཱ་ལ་ཀ་ཌེ་ལགས་དང་ལྕམ་ར་དྷ་ར་ནི་ཐ་ཀུ་རི་ཡ་ལགས་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་གི་དྲུང་ཆེ་ཆུང་རྣམ་པ་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་འབྲེལ་ཡོད་ལས་བྱེད་དེ་བཞིན་འབྲེལ་ཡོད་ཚོགས་སྡེ་ཁག་གི་སྐུ་ཚབ།

ཀམ་པུ་ཊར་སྡེ་ཚན་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང། བོད་དོན་ལས་འགུལ་བསྟི་གནས་ཁང་གི་སྐུ་ཚབ་མཉམ་ཞུགས་གནང་ཡོད་པ་རེད་དེ་རྗེས་བཙན་བྱོལ་བོད་མིའི་གཞིས་ཆགས་ཡར་རྒྱས་གཏོང་ཕྱོགས་དང་འབྲེལ་བའི་གྲོས་མོལ་ཚོགས་འདུ་ཞིག་སྐོང་ཚོགས་གནང་སྟེ་གཞིས་ཆགས་ཁག་ཏུ་ཚོང་ལས་ཡར་རྒྱས་གཏོང་ཕྱོགས་དང་ཡུལ་སྐོར་སྤྲོ་འཆམ་པའི་ས་ཁུལ་དུ་སྒྱུ་རྩལ་མཉམ་འབྲེལ་ཁང་ཡར་རྒྱས་གཏོང་ཕྱོགས་སྐོར་གྲོས་མོལ་གནང་ཞིང། སྐབས་དེར་ནང་སྲིད་ལས་ཁུངས་དང། ཤེས་རིག་ལས་ཁུངས་འཕྲོད་བསྟེན་ལས་ཁུངས་བོད་ཀྱི་ཐེབས་རྩ་ཨ་རི་རོགས་ཚོགས་བཅས་ཀྱི་སྐུ་ཚབ་བཅས་མཉམ་ཞུགས་གནང་ཡོད་པ་རེད། གོང་གི་གནས་ཚུལ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་བདེ་ཆེན་རྒྱ་མཚོ་ཡིན།